ངེས་འབྱུང་བསམ་པས་ཟིན་ཚུལ་དེ་མཐའ་དཔྱོད་ཤོག་གྲངས་བཅུ་དགུ་ནང་ལ་བལྟ་རོགས་ཇི་ལྟར་དེ་ནང་མ་ལ་འདོགས། སོ་ཐར་སྡོམ་པ་ལ་ངེས་འབྱུང་བསམ་པས་ཟིན་པས་ཁྱབ་ཀྱི་མ་རེད་འཇིགས་སྐྱོབ་ཀྱི་ཚུལ་ཁྲིམས་ཡོད་རེད་ལེགས་སྨོན་གྱི་ཚུལ་ཁྲིམས་ཡོད་རེད་ཟེར་ཡག་གི། ད་དེ་འདྲའི་གི། ཤེས་ཀྱི་ཡོད་རེད། ད་དེ་ཚོ་དེ་མཐའ་དཔྱོད་ནང་ལ་འདི་ནང་ལ་འོག་ནས་ཡང་ཁྲི་བདེན་པ་འདྲ་ཞིག་ཚར་ལོ། འོ་ན་དེང་སང་གི་རབ་ཏུ་བྱུང་བ། དེང་སང་གི་རབ་བྱུང་ཕལ་ཆེ་བ་ལ་ངེས་འབྱུང་གི་བསམ་པ་མེད་པས་སོ་སོ་ཐར་པའི་སྡོམ་པ་མི་སྐྱེ་བར་ཐལ་ལོ་ཞེ་ན། པཎ་ཆེན་བསོད་ནམས་གྲགས་པ་ཁོ་རང་གི་མཚན་ཉིད་དུ་བཞག་ཚར་བ། པཎ་ཆེན་བསོད་ནམས་གྲགས་པས་མཚན་ཉིད་བཞག་པ་ཙམ་མ་རེད། རྗེ་རིན་པོ་ཆེ་གི་འདུལ་བ་རྒྱ་མཚོའི་སྙིང་པོའི་ནང་ལ། ངེས་འབྱུང་བསམ་པས་ཟིན་པ་ཟེར་ཡག་གི་ཚིག་གསལ་པོ་ཐོག་ནས་ལ།

སོ་སོ་ཐར་པའི་སྡོམ་པ་མི་སྐྱེ་བར་ཐལ་ལོ་ཞེ་ན་སྐྱོན་མེད་དེ། ངེས་འབྱུང་གི་བསམ་པ་བརྟན་པོ་རྒྱུན་ཆགས་སུ་མེད་ཀྱང། མཁན་སློབ་ཀྱིས་ལེགས་པར་བརྡ་སྤྲད་པ་ལས་ངེས་འབྱུང་གི་བསམ་པ་བརྟན་པོ་སྐྱེ་བའི་ཕྱིར་ཟེར་ནས་འོ་དེ་གསུངས་རེད། ངེས་འབྱུང་གི་བསམ་པ་བརྟན་པོ་རྒྱུན་ཆགས་པ་དེ་ཡོད་མ་རེད། དེའི་དོན་ནི་སྐབས་ཐམས་ཅད་དུ་ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་བློ་ཟེར་བ་ལྟ་བུ་གི་དེ་འདྲའི་གི་རྒྱུན་ཆགས་པ་དེ་ཡོད་མ་རེད་དེ། མཁན་སློབ་ཀྱིས་བརྡ་སྤྲད་པ་ལ་བརྟེན་ནས་ངེས་འབྱུང་གི་བསམ་པ་བརྟན་པོ་སྐྱེས་ཡོད་རེད། བརྟན་པོ་ཞེས་པ་དེ་སྐབས་དེ་དུས་ལ་སུས་ཀྱང་གཞན་དུ་བསྒྱུར་མི་ནུས་པའི་བསམ་པ་ཞིག་ཡོད་སོང་ཙང་ནས་བརྟན་པོ་ཞེས་པ་དེ་དེར་གོ་དགོས་ཟེར་ནས་རྒན་གྱིས་དེ་གསུངས་ཀྱི་ཡོད་རེད། སྐབས་དེ་དུས་ལ་སུས་ཀྱང་གཞན་དུ་བསྒྱུར་མི་ནུས་པ།

སྡོམ་པ་ཐོབ་དུས་ཤེས་པ་བཞིན་ཞེས། ཊཱིཀ་ཆེན་རིན་ཆེན་ཕྲེང་བར་བཤད་དོ་ཟེར་ནས་དེ་རེད། དཔེར་ན་ང་ཚོ་སྡོམ་པ་ཐོབ་དུས་ཡི་གེ་ལས། མཁན་པོ་ལས་ཀྱི་སློབ་དཔོན་དེ་ཚོ་གིས་ཨ་ནས་ར་སྤྲད་ནས་སྡོམ་པ། ངོ་བོ་བརྗོད་པ་བྱ་བརྗོད་པ་བྱེད་པ་བརྗོད་པ། དེ་འདྲའི་གི་ད་དེ་འདྲའི་གི་བརྗོད་པ་གསུམ་གྱི་ནང་ལ་བརྗོད་པ་ཐ་མའི་གནས་སྐབས་སུ་ཚར་གཅིག་ཚར་གཉིས་ཚར་གསུམ་སོང་ནས་ཚར་ཐ་མ་གི། དེའི་ནང་ལ།

ཡོང་གི་ཡོད་པ་ད་ང་སྡོམ་པ་ཐོབ་སོང་ད་ང་དགེ་སློང་ཡིན་བསམ་པས་ཉི་མ་དེ་ནས་བཟུང་སྟེ་ལ་བསམ་བློ་དེ་རང་དགེ་སློང་ཡིན་པའི་གི་བསམ་བློ་དེ་སླེབས་ཡོང་གི་ཡོད་པ་དེ་འདྲའི་ཡོང་ཡག་དེ་མཁན་སློབ་ཀྱིས་བརྡ་སྤྲད་པ་ལ་བརྟེན་ནས་བྱུང་རེད་བྱུང་བ་ནང་བཞིན་གྱི་སྡོམ་པ་ཞུ་དུས་ལ་ཨ་ནས་ཀུན་སློང་གི་བསམ་པ་དེ་ནང་ལ་ངེས་འབྱུང་གི་བསམ་པ་དགོས་རེད་ཐར་པ་དོན་གཉེར་གྱི་བློ་དགོས་རེད་ཟེར་ནས་མཁན་སློབ་ཀྱིས་བརྡ་ལེགས་པར་སྤྲད་ཡོད་རེད་དེ་ནང་ལ།

དེ་ཉིད་སོ་ཐར་གྱི་སྡོམ་པ་མ་ཡིན་ཏེ། མཛོད་འགྲེལ་ལས། ཕྱི་རོལ་པ་ལ་སོ་ཐར་གྱི་སྡོམ་པ་མེད་པའི་སྒྲུབ་བྱེད་དུ། སྡོམ་པ་མེད་པའི་སྒྲུབ་བྱེད་དུ། དེ་ནི་སྲིད་པ་ལ་བརྟེན་པའི་ཕྱིར། གཏན་དུ་སྡིག་པ་ལས་སོ་སོ་ཐར་པར་བྱེད་པ་མ་ཡིན་ནོ་ཞེས་བཀོད་པ་དང་རྒྱུ་མཚན་མཚུངས་པའི་ཕྱིར་ཟེར་ནས་འཇིགས་སྐྱོབ་དང་ལེགས་སྨོན་དེ་ཚོ་དེ། དེ་སོ་ཐར་གྱི་སྡོམ་པ་མཚན་ཉིད་པ་མ་ཡིན་ཟེར་ནས་ད་དེ་གསུངས།

ཨ་ནི་ཁོ་གཉིས། ལུས་འབྲེལ་ལ་སོགས་པ་དེ་འདྲའི་གཞི་ལ་ཞུགས་ནས། དེ་འདྲའི་བྱས་པ་རེད། ཨ་ནི་དེ་ལ་མངལ་ཆགས་རེད་བུ་སྐྱེས་ཀྱི་ཡོད་རེད། སྐབས་དེ་དུས་ལ། ཨ་ནི། སྤུན་ཀྱག་རྒན་པ་དེ་ཕྱིར་ལོག་ནས་ལ་ཚུར། ད་ཚོང་ས་ནས་རྒྱུན་རིང་པོ་འགོར་ས་རེད། ཨ་ནི་ཁོ་ཚུར་ཡོང་གི་ཡོད་ཟེར་ཡི་གེ་འབྱོར་ནས། དེ་ནས་ཁོ་སྐྲག་ནས། སོ་སོ། ད་འདི། སྤུན་ཀྱག་གི། བཟའ་ཟླ་མཉམ་དུ་ལ། འཁྲིག་པའི་ལས་ལ་ཞུགས་ཚར་བ་ད་དེ་གར། མ་བསྡད་ནས།

འཆར་ཀ་གི་ཚ་བོ་ཡིན་ས་ཡོད་ཆི་ཆི་ཆིག་དེ་ཚོ་དེ་བཟའ་རྒྱུ་མ་རག་འཐུང་རྒྱུ་མ་རག་ནས་ད་དེ་འདྲའི་གི་ཐོག་ནས་ལོས་རབ་ཏུ་བྱུང་སོང་བ། ལེགས་སྨོན་དེ་གཅུང་དགའ་བོ་ཡིན་ས་ཡོད་དེ་ཚོའི་གི་ཐོག་ནས་རབ་ཏུ་བྱུང་སོང་བ་མ་གཏོགས་པའི་ངེས་འབྱུང་གི་བསམ་པས་ཟིན་པ་དེ་མེད་པ་རེད།

ཕྱིས་མྱང་འདས་ཀྱི་བསམ་པ་སྐྱེས་པ་ན་ངེས་འབྱུང་གི་ཚུལ་ཁྲིམས་སུ་འགྱུར་རམ་མི་འགྱུར་ཞེ་ན། དེ་གཉིས་སོ་ཐར་སྡོམ་པ་མ་ཡིན་ཏེ། ཟེར་སོང་ང། མ་ཡིན་ཏེ་མཛོད་འགྲེལ་ལས་ཟེར་ད་མཛོད་འགྲེལ་གྱི་ལུང་དེ་དྲངས་བཞག་འདུག་ལ་མཛོད་འགྲེལ་གྱི་ལུང་དེ་ང་ཚོ་གི་མཐའ་དཔྱོད་ན་ཡང། ད་གཞི་དེ་ཆོག་ན་ཆོག་ང་ནོར་ལོག་ལ་འདུག་ཨ། མཛོད་འགྲེལ་ལས་ཕྱི་རོལ་པ་རྣམས་ལ་ཡང་དག་པར་བླངས་པའི། ཚུལ་ཁྲིམས་མེད་དམ་ཞེ་ན་ཡོད་མོད་ཚུལ་ཁྲིམས་ཡོད་རེད། ཚུལ་ཁྲིམས་ཡོད་རེད་དེ་སོ་ཐར་སྡོམ་པ་ཡོད་མ་རེད། ཡོད་མོད་ཀྱི་ཟེར་སོ་སོར་ཐར་པའི་སྡོམ་པ་ནི་མ་ཡིན་ནོ། ཅིའི་ཕྱིར་ཞེ་ན་དེ་ནི་སྲིད་པ་ལ་བརྟེན་པའི་ཕྱིར། ཕྱི་རོལ་པ་དེ་ཚོ་གིས་དེ་ནི་འཁོར་བ་ལ་བརྟེན་ཏེ་ནི་ངེས་པར་འབྱུང་ཡིན་གྱི་ངེས་འབྱུང་གི་བསམ་པ་དེ་ཡོད་མ་རེད། འཁོར་བ་ལ་ངེས་འབྱུང་སྐྱེ་དགོས་ཡག་གི་གཞི་རྩ་ཁོ་རང་ངོས་འཛིན་བྱེད་ཐུབ་ཡོད་མ་རེད་དེ།

ད་ང་རྒན་གྱི་མཐའ་ནས་བལྟ་ན་འགྲིག་འདུག་གཉིས་པ་བསམ་པ་དེ་སྐྱེ་བའི་ཚད་ནི་ཟེར་འདུག་དེ་ལྟར་སྡུག་བསྔལ་དང་ཀུན་འབྱུང་གཉིས་དང་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་འཁོར་བའི་མཚན་ཉིད་ཞིབ་ཏུ་ཤེས་པར་བྱས་ནས་བྱས་པ་ན། དེ་དག་འདོར་འདོད་པ་དང་དེ་རྣམས་ཉེར་ཞི་བ་ལ། ཐོབ་འདོད་བྱུང་བ་ཙམ་ནི་ངེས་འབྱུང་གི་བསམ་པ་ཙམ་ཡིན་མོད་ཀྱི། དེ་ཙམ་གྱིས་མི་ཆོག་པས། འོ་ངེས་འབྱུང་གི་བསམ་པ་ཟེར་གྱི་དེ། སྡུག་བསྔལ་ཞི་བར་འདོད་པ། སྡུག་བསྔལ་ཞི་བའི་བདེ་བ་ཐོབ་པར་འདོད་པ། དེ་ཙམ་ནི་ངེས་འབྱུང་གི་བསམ་པ་ཡིན། ད་དེ་ལས་ཕར་ལ། འཁོར་བའི་ཕུན་ཚོགས་ལ་ཡིད་སྨོན་སྐད་ཅིག་ཙམ་ཡང་མི་བྱེད་པ་དང། ཉིན་མཚན་ཁོར་ཡུག་དུས་དང་གནས་སྐབས་ཐམས་ཅད་དུ་ཐར་པ་དོན་གཉེར་གྱི་བློ་རྒྱུན་མ་ཆད་ཅིག་དགོས་སོང་བ་ལྟ་བུ་མ་རེད་པས།

ཚུལ་ཁྲིམས་ནང་ལ་བསམ་པ་སོ་སོར་ཐར་པའི་སྡོམ་པའི་མཚན་ཉིད་ནི་ཅི་དྲག་མང་བ་ལྟར་སྣང་ཟེར་འདུག། ཉེས་པར་སྤྱོད་པ་ལ་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཟུགས་དགེ་བ་གང་ཞིག། ཁམས་གོང་མའི་སེམས་དང་ལྷན་ཅིག་འབྱུང་བའི་རྒྱུ་འབྲས་མ་ཡིན་པ། འོ་དེས་སོ་ཐར་སྡོམ་པའི་མཚན་ཉིད་དེ་བཞག་ཚར་རེད། ཉེས་པར་སྤྱོད་པ་ལ་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཟུགས་དགེ་བ་གང་ཞིག། ཉེས་པར་སྤྱོད་པ་ཟེར་ནི་ཕྱིན་ཅི་ལོག་གི་སྤྱོད་པ་ངན་པ།

དལ་གྱིས་དེ་ངའི་སྡེ་སྣོད་མཚོ་ཊཱིཀ་ཤོག་གྲངས་བཅུ་གཉིས་ནང་གཉིས་བཞི་ནང་འདུག་ད་ད་ལྟ་དེ་ནས་མར་ཙམ་མར་ཙམ་འགྲོ་ནས་ཤོག་གྲངས་བདུན་ཅུ་ཐམ་པ་ནང་ལ་ཨ་གཉིས་པ་ནི་མྱང་འདས་ཀྱི་བསམ་པ་བརྟན་པོ་མེད་པར་སྡོམ་པ་མི་སྐྱེ་ཞེས་གསུངས་པ་ཐམས་ཅད་ངེས་འབྱུང་གི་སྡོམ་པ་མི་སྐྱེ་ཞེས་པ་སྟེ་ཟེར་ནས། ངེས་འབྱུང་གི་བསམ་པ་བརྟན་པོ་མེད་ན་སྡོམ་པ་མི་སྐྱེ་ཟེར་རྒྱུ་བ་དེ་ཚོ་ཚང་མ་དེ་ཀུན་མཁྱེན་མཚོ་སྣ་གིས་ག་རེ་གསུངས་དེ་ངེས་འབྱུང་སྡོམ་པ་མི་སྐྱེ་ཞེས་པའི་དོན་ཡིན།

དེང་སང་རབ་བྱུང་ཕལ་ཆེར་སྡོམ་པ་མ་སྐྱེས་པར་འདོད་པ་ནི། དགེ་འདུན་ལ་སྐུར་བ་འདེབས་པ་ཧ་ཅང་ཆེ་ཞིང། རབ་བྱུང་གི་རྒྱུད་ལ་སྡོམ་པ་ཡོད་མ་རེད་ཟེར་ཡང་ད་དེ་འདྲ་བྱས་ན་ནི་ཧ་ཅང་གི་རླབས་ཆེ་བའི་ག་རེ་ཟེར་ཚབས་ཆེ་བའི་དེ་ནས་ཀྱི་སྐུར་འདེབས་ཆེན་པོ་རེད་ཟེར།

དེང་སང་ལུང་གི་དུས། སངས་རྒྱས་ཀྱི་བསྟན་པ་གནས་པའི་དུས་ཡིན་པ་དང་འགལ་ལོ་ཞེས་ཤ་མི་བས་དེ་ལ་སོགས་པ་གསུངས་སོ། ད་དེ་འོག་དེ་མ་ལས། ག་འདུག་ཟེར་གཉིས་པ་ནི་ངེས་འབྱུང་གི་བསམ་པ་བརྟན་པོ་མེད་པར་སྡོམ་པ་མི་སྐྱེ་ཞེས་གསུངས་པ་ཐམས་ཅད་ངེས་འབྱུང་གི་སྡོམ་པ་མི་སྐྱེ་ཞེས་བསྟན་པ་ཡིན་ཏེ། མདོ་རྩ་འགྲེལ་དུ་སྡོམ་པ་སྐྱེ་མི་སྐྱེ་ཞེས་པ་ཐམས་ཅད་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་ཞེས་གསུངས་པའི་ཕྱིར་རོ། གཉིས་པ་རང་ལུགས་བཞག་པ་ནི། མྱ་ངན་ལས་འདས་པའི་བསམ་པ་བརྟན་པོ་མེད་པར་སྡོམ་པ་ནོད་ན་ངེས་འབྱུང་གི་སྡོམ་པ་མི་སྐྱེ་ཡང་སྡོམ་པ་ཙམ་པོ་ཞིག་ནི་སྐྱེ་སྟེ། སྔར་གྱི་གཞུང་དེ་དག་གིས་གྲུབ་བོ་ཟེར་ནས་དེ་གསུངས་འདུག་དེ་ཚོ་དེ་བཞིན་ད་རང་ལུགས་ཡང་ཀུན་མཁྱེན་མཚོ་སྣ་ཆེན་པོ་རང་གིས་དེ་ནས་ལ་འདི་བྱས་འདུག། ངེས་འབྱུང་གི་སྡོམ་པ་དང། སོ་ཐར་སྡོམ་པ་གཉིས་ལ་ཁྱད་པར་ཕྱེ་ནས་གསུང་གི་ཡོད་རེད། ད། མཛོད་ཊཱིཀ་ཐར་ལམ་གསལ་བྱེད་ནང་ལ་ཡང། ཕྱེ་ཡོད་མ་རེད། འདུལ་བ་རིན་ཕྲེང་ནང་ལ་ཕྱེ་ཡོད་མ་རེད་པཎ་ཆེན་བསོད་ནམས་གྲགས་པས་ཕྱེ་གི་ཡོད་མ་རེད་འདི་ཚོ་ཚང་མ་དང་ངེས་འབྱུང་གི་བསམ་པས་ཟིན་པ། ཡིན་དགོས་ཀྱི་རེད་ཟེར་ནས་གསུང་བ་རེད། ཡིན་དགོས་ཀྱི་རེད་དེ་ངེས་འབྱུང་གི་བསམ་པ་བརྟན་པོ་མེད་ཟེར་བ་དེ་བརྟན་པོ་རྒྱུན་ཆགས་པ་མེད་པ་ལ་དགོངས་བརྟན་པོ་ཡོད། ཟེར་ནས་དེ་གསུང་བ་རེད་རྒྱུན་ཆགས་པ་དེ་མེད་ཟེར་ནས་ད་དེ་འདྲའི་གསུང་གི་འདུག་ཨང།

ནམ་རྒྱུན་ང་ཚོ་དེ་ད་དེ་གིས་ཟིན་ཟེར་བ་དེ་ཤེས་པ་གིས་ཤེས་པ་ཟིན་མ་གཏོགས་ཤེས་པ་གིས་གཟུགས་ཟིན་ཟེར་བ་དང་གཟུགས་ཀྱིས་ཤེས་པ་ཟིན་ཟེར་བ་ཨ་ཡོད་མི་ཡོད་སྡོམ་པ་གཟུགས་རེད་བ་དེ་ངེས་འབྱུང་གི་བསམ་པ་ཤེས་པ་རེད་བ་དེ་ག་འདྲས་སེ་བྱས་ནས་ཟིན་པ་རེད་ཟེར་ནས་དྲི་བ་གཏོང་གི་ཡོད་རེད་མི་དེ་ལས་ཡག་ལ། ཨ་དེ་ལས་ཡག་ད་གིན་གི་ལན་ག་རེ་རྒྱབ་འདུག་ཟེར་ན་སྡོམ་པ་དེ་ངེས་འབྱུང་གི་བསམ་པ་དེའི་སྟོབས་ཤུགས་ཀྱིས་སམ་དབང་གིས་བྱུང་བ་ཡིན་པས་དེས་ཟིན་པར་འཇོག་པ་ཡིན་ནོ་སྙམ་ལ། སྡོམ་པ་དེ་ངེས་འབྱུང་གི་བསམ་པའི་སྟོབས་ཀྱིས་དེའི་དབང་གིས་བྱུང་བ་ཡིན་ཙང་ཟེར་ནས་དེ་སྣ་འདྲེན་འདྲ་བོ་དེ་ཁོས་བྱས་བསྡད་ཡོད་པའི་དབང་གིས་དེ་གིས་ཟིན་པ་ཟེར་ནས་ལབ་དགོས་ས་རེད་སོང་ཟེར། དེ་ཡང་དཔེར་ན་ལུས་དང་ངག་གི་རྣམ་འགྱུར་བཟང་ངན་རྣམས། གཟུགས་ཅན་ཡིན་ཡང་ཀུན་སློང་གི་བསམ་པ་བཟང་ངན་གྱིས་ཟིན། ཟིན་པར་འཇོག་པ་བཞིན་ནོ། ཡོལ་བ་ལུས་ངག་གི་སྐད་ཆ་རྫབ་བྱེད་དུ་འདྲ་མིན་སྣ་ཚོགས་རྣམ་འགྱུར་བཟང་ངན་ལ་བརྟེན་ནས། ནང་ལོག་གི་བསམ་པ་བག་ཐོད་བར་བྱུང་དགོས་པ་རེད། དེ་ཚོ་གི་རྣམ་འགྱུར་བཟང་ངན་དེ་ཚོ་གཟུགས་ཅན་རེད་དེ་ཡང་དེ་ནང་གི་བསམ་བློ་ཀུན་སློང་དེ་གིས་ཟིན་པའི་སྒོ་ནས་བྱུང་བཞག་ཡོད་པ་གསལ་བོ་རེད་དེ་འདྲའི་འདྲ་བྱེད་འདུག་བསམ། ད་ལར་ནི་ཟེར་དུས་བ་དེ་ལ་ལར་ནི་འདི་ལས་འཕྲོས་ཏེ་དཔྱད་དགོས་པ་ཞིག་ལ། འདུལ་བ་རྒྱ་ཆེར་འགྲེལ་དུ། མྱ་ངན་ལས་འདས་པའི་བསམ་པ་བརྟན་པོ་མེད་པར་སྡོམ་པ་མི་སྐྱེའོ་ཞེས་གསུངས་པ་ལྟར། འདུལ་བ་ལུང་རིགས་ཉི་མ་ཡང། འདུལ་བ་ལུང་རིགས་ཉི་མ་དེ་ང་ཚོ་མཐའ་དཔྱོད་ལ་གཟིགས་པར། འདུལ་བ་ལུང་རིགས་ཉི་མ་ཡང། སོ་སོར་ཐར་པའི་སྡོམ་པ་ལ་སྡོམ་པའི་རྒྱུ་ལ་ངེས་འབྱུང་གི་བསམ་པ་བརྟན་པོ།

གང་ཡིན། དེ་ལྟ་དགོས་འདུག། བརྟན་པོ་ཡིན་ན། བརྟན་པོ་ཡིན་ཀྱང་རྒྱུན་ཆགས་མ་ཡིན་ཟེར་བའི་རྒྱུ་མཚན་གང་ཡིན་ཟེར་ནས་དེ་རྒྱུ་མཚན་ཁྱེར་ཤོག། རྒྱུ་མཚན་གང་ཡིན་ཞེ་ན། ད་འདི་ལ་ཡ། སྟག་སེ་དེ་གཏོང་བ་འདི་ལ། དེ་ལ་འདི་ལྟར་སྙམ་སྟེ། དེ་ནི་གཞན་གྱི་ལད་མོའམ། གཡམ་རྒྱུག་ཙམ་མིན་པར། ཞེ་ཕུགས་ནས་འདོད་པའི་བཅོས་མིན་གྱི་བསམ་པ་དེ་འདྲ་ཡང་དེའང་འཕྲལ་རྐྱེན་གཞན་གྱིས་བསྒྱུར་མི་ཐུབ་ན་བརྟན་པོ་ཡིན་ཀྱང་ཟེར་དེ་རེད་ད་གཞི་ངན་ལ་ངན་གྱི་གཞི་ཡིན་ད་འདི་ཚོ་རེད་རྒན་གྱིས་ནམ་རྒྱུན་གསུང་གི་འདུག་ཟེར་བ་དེ།

ཡིན་ཀྱང། བཅོས་མིན་གྱི་མྱོང་བ་མ་ཐོབ་པས་དེ་ལ་བཅོས་མ་མ་ཡིན་པའི་མྱོང་བ་མ་ཐོབ་པ་ཡིན་སོང་ཙང་ནི་བསྒྲིམ་མི་དགོས་པར་ངང་གིས་སྐྱེ་མ་ཐུབ་ན། བརྟན་པོ་རྒྱུན་ཆགས་པ་དང། དེའི་མཚན་ཉིད་པར་མི་བཞེད་པ་ཨེ་ཡིན་སྙམ་ཟེར་ནས་འོ་འདི་རེད་བརྟན་པོ་ཡིན། བརྟན་པོ་རྒྱུན་ཆགས་པ་མ་ཡིན་ཟེར་བ་དེ་ངེས་འབྱུང་གི་བསམ་པ་མཚན་ཉིད་པ་དེ་མ་ཡིན་ན་ཡང། མཚན་ཉིད་པ་དེ་མ་ཡིན་སོང་ཙང་ནི་རྒྱུན་ཆགས་པ་དེ་ཡང་མ་རེད། འཕྲལ་དུ་གཞན་གྱི་རྐྱེན་གཞན་གྱི་སྟོབས་ཀྱིས། བསྒྱུར་དུ་མེད་པའི་གི་སེམས་སྦུགས་ནས་ཐག་བཅད་ཚར་བ་ཡིན་སོང་ཙང་ནི། དེ་ནི་ལ། ངེས་འབྱུང་གི་བསམ་པ་བརྟན་པོ་དེ་ཡིན་ཟེར། དེ་ནི་ཅི་ལ་སྐྱེ་ཡིན་སྙམ། དེ་ལྟར་ན་སོ་སོར་ཐར་པའི། རྒྱུ་ལ་ངེས་འབྱུང་གི་བསམ་པ་དངོས་གནས་པ་མི་དགོས་ན།

ད་གཞི་དེ་ནང་བཞིན་སྒོམ་མི་དགོས་གར་ཟག་སྒྲིམ་མི་དགོས་པར་ངང་གིས་སྐྱེ་བ་ཕྱི་ཐར་དུ་འགྲོ་བ་ལྟ་བུ་ཞེ་ནས་ཐོས་སོང་བ་ལྟ་བུ་ཅིག་ལ་བཅོས་མ་མ་ཡིན་པ་ཟེར་གྱི་གཅིག་དང། ཡང་ཁ་ཐོག་ཚིག་ཙམ་མ་ཡིན་པའི་ཞེ་ཐག་པ་ནས་སེམས་སྦུག་ནས་དེ་ཁ་ཚིག་ཙམ་མ་རེད་ད་དེ་དངོས་གནས་ཀྱི་སེམས་ཐག་པ་ནས་རེད་ད་ཟེར་ཡ་ཅིག་དེ་བཅོས་མ་ཙམ་མ་རེད་ཟེར་ཡ་ཅིག་ཡོད་རེད་བ། འཇིག་རྟེན་ལ་བཅོས་མ་བཅོས་མ་ཟེར་ཏེ་མ་ཡིན་ཡིན་མདོག་བྱེད་ཀྱི་དེ་ལ་བཅོས་མ་ཟེར་གྱི་ཡོད་རེད་བ། མ་ཡིན་ཡིན་མདོག་མ་ཡིན་ནི་དངོས་གནས་སེམས་སྦུག་ནས་ཡིན་པ་ཅིག་ཡོད་རེད་དེ་ལ་བཅོས་མ་མ་ཡིན་པ་ཟེར་གྱི་ཡོད་རེད། དེ་འཇིག་རྟེན་པའི་ཤེས་དང་དེ་མཐུན་པའི་ཕྱིར། ཞེས་སོགས་དང་ལྡན་འདི་ང་ཚོ་གི་དེ་བློ་བཅོས་མ་མ་ཡིན་པ་གཉིས་བཤད་པའི་ནང་གི་དང་པོ་དེ་མ་ཚང་ན་ཡང་གཉིས་པ་དེ་ཚང་དུས་སེམས་སྦུག་ནས་དྲན་པ་དེ་འདུག་དེ་ཡོད་པའི་དབང་གིས་ངེས་འབྱུང་གི་བསམ་པས་ཟིན་པ་ཟེར་ཡ་དེ་བཞག་ཆོག་གི་འདུག་ད་དེ་ངེས་འབྱུང་བསམ་པ་མཚན་ཉིད་པ་རེད་དང་མ་རེད་ཡིན་ཟེར་ན་ད་དེ་སྟོང་གི་རེད་ལྟ་གི་རེད་ངེས་འབྱུང་གི་བསམ་པ་ཟེར་ཡ་དེ་མཚན་ཉིད་པ་དེ་གལ་ཆེའི་ལམ་གཙོའི་ནང་བཤད་པ་ནང་བཞིན་གྱི་དགོས་རེད།

ད་ངེས་འབྱུང་གི་བསམ་པས་ཟིན་པའི་འདོད་པའི་སས་བསྡུས་ཀྱི་གཟུགས་ཅན་དགེ་བས་བསྡུས་པའི་སྡོམ་པ་གང་ཞིག། སྡོམ་པ་གང་ཞིག་ཟེར་བ་དེ་གི་ད་ཅིག་གི་བར་མ་དང། འདི་ཚོ་ཁྲིད་དེ་བག་ཆགས་ཆེ་བ་དེ་གཅིག་པ་གཅིག་ནི་འགྲིག་གི་རེད། ད་འཆལ་ཚུལ་གྱི་གཉེན་པོར་གྱུར་པ་ཟེར། འཆལ་ཚུལ་གྱི་གཉེན་པོ་བྱེད་པ་ཟེར་བ་དེ་ནང་ལ་དེ་ཁ་ཐུག་མཐའ་སྐྱོ་ཁོ་རང་ནང་ལ་ཁ་ཐུག་རང་ལ་ལྟ་ཞིག་ད་དེ་ཞོར་ན་ཆོག་ང་དེ་ནང་མ་ལ་ཁ་ཅིག་གི་གཏོང་འདོད།